ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་གཅིག་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་པའི་ཚེས་ལྔ། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། སྤྱི་ཟླ་བཅུ་པའི་ཚེས་བཞི་ཉིན། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། ཐུགས་རྗེ་ཆེན་པོ་ཕྱག་བཞི་པའི་བཀའ་དབང་གནང་ཡོད་པའི་ཞིབ་ཕྲའི་གནས་ཚུལ་ཁག་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོ་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། WWW། RFA ཚེག ORG དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ང་ཚོའི་གཏམ་གླེང་གི་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རེས་སྤྱི་ཟླ་བཅུ་པའི་ཚེས་བཞི་ཉིན་ལ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བཞུགས་སྒར་རྡ་རམ་ས་ལའི་གཙུག་ལག་ཁང་ལ་ཐའེ་ཝན་ཚོགས་གཉིས་ཆོས་ཚོགས་ཀྱིས་གསོལ་འདེབས་ཞུས་པ་བཞིན་ཐུགས་རྗེ་ཆེན་པོ་ཕྱག་བཞི་པའི་བཀའ་དབང་འདི་གནང་ཡོད་རེད་ལ་ནི་འདི་གའི་ཞིབ་ཕྲ་གཅིག་གི་ངོ་སྤྲོད་ཞུ་གི་ཡིན། ད་ཐོག་མའི་འཆར་གཞི་བྱས་པ་ཡིན་ན། སྤྱི་ཟླ་བཅུ་པའི་ཚེས་གཉིས་གསུམ་བཞི་བཅས་ཉིན་གསུམ་རིང་ལ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བཀའ་ཆོས་གནང་ཡག་གི་མཛད་འཆར་གཅིག་གི་ཡོད་པ་ཡིན་ནའི་ཡང་རྒྱལ་བ་རིན་པོ་ཆེ་མགུལ་ཆམ་བཞེས་གནང་རྗེས་ད་སྐུའི་བླ་སྨན་པ་རྣམ་པས་སྐུ་ངལ་གསོ་གནང་རྒྱུ་གལ་ཆེན་པོ་ཡིན་པའི་དགོངས་འཆར་ཕུལ་བ་ནང་བཞིན་གྱིས་ནི་ཉིན་གཉིས་སྐུ་ངལ་གསོ་གནང་ཡོད་རེད་ལ།

བཅུ་པའི་ཚེས་བཞིའི་ཉིན་མོ་དེ་རྒྱལ་བ་རིན་པོ་ཆེ་མཆོག་ནས་ད་ཐུགས་རྗེ་ཆེན་པོ་ཕྱག་བཞི་པའི་བཀའ་དབང་འདི་གནང་ཡོད་དུས་འདི་གའི་ཞིབ་ཕྲ་གཅིག་གིས་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན། དེའི་སྔོན་ལ་ཡང་ང་ཚོའི་གསན་མཁན་རྣམ་པ་ཚོ་ནི་ད་རེས་ད་རྒྱལ་བ་རིན་པོ་ཆེ་ནས་ཐུགས་རྗེ་ཆེན་པོ་ཕྱག་བཞི་པའི་བཀའ་དབང་འདི་གནང་ཡོད་པ་དང་འབྲེལ་ཡོད་ཀྱི་སྐོར་ལ་གནས་ཚུལ་སྙིང་བསྡུས་གཅིག་ཞུ་ག་རྡ་རམ་ས་ལ་ཡོད་པའི་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་དང་གནང་བ་གཅིག་ཡོད་སྔོན་ལ་འདི་གཅིག་ངོ་སྤྲོད་ཞུ་གི་ཡིན། ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཇི་ལྟར་གསོལ་འདེབས་ཞུས་པ་བཞིན། འདི་ཚེས་བཞི་ཉིན་གྱི་སྔ་དྲོ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་གྱི་དད་ལྡན་ཆོས་ཞུ་བ་གཙོ་བོར་གྱུར་པའི་རྒྱལ་ཁབ་ཕྱི་ནང་ནས་སེར་སྐྱ་ཕོ་མོ་སྟོང་ཕྲག་འགའ་ཤས་ལ་སྤྱན་རས་གཟིགས་ཕྱག་བཞི་པའི་བཀའ་དབང་བཀའ་དྲིན་བསྩལ་གནང་མཛད་པའི་སྐབས་བོད་མི་རིགས་ལ་སེམས་པ་བཟང་པོ་བྱེད་རྒྱུ་ཡི་ཐད་དམིགས་བསལ་བག་ཆགས་ཟབ་མོ་ཡོད་ཅེས་ང་ཚོ་བོད་མི་རིགས་འདི་དངོས་གནས་དྲང་གནས་ཀྱི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་རེ་ཡི་རེ་ལ་སེམས་པ་བཟང་པོ་བྱེད་ཡག་ལ་དམིགས་བསལ་གྱི་སྐོར་དགའ་ཚོར་རེ་བག་ཆགས་ཡོད་བསྡད་པ་རེ་ཆགས་འདུག་བ། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་སེམས་ཞི་བདེ་ཡི་གལ་གནད་དང་ཕན་ཡོན་སྐོར་བཀའ་ཕེབས་པས་ན། རྒྱུན་དུ་ནང་སེམས་ཞི་བདེ་བག་ཕེབས་ཡོད་པ་ལ་བརྟེན་ནས་སེམས་སྐྱིད་པ་དང་ལུས་བདེ་བ་སོགས་ཡོང་གི་ཡོད། དེང་སྐབས་འཛམ་གླིང་ཤར་ནུབ་ལྷོ་ཕྱོགས་ག་པར་ཡིན་ན་ཡང་འཛམ་གླིང་ཞི་བདེ་ཞེས་ཡོངས་གྲགས་བཤད་ཀྱི་ཡོད། འོན་ཀྱང་ཞི་བདེ་ངོ་མ་དེ་བྱམས་བརྩེ་ཉམས་ལེན་བྱས་ཏེ་ལག་བསྟར་གནང་བའི་རྗེས་འབྲས་སུ་ཡོང་གི་ཡོད། གང་ཟག་སྒེར་ལྟ་བུ་ཞིག་ལ་མཚོན་པ་ཡིན་ན། བསམ་བློའི་ཐོག་ནས་སེམས་ཀྱི་ཞི་བདེ་ཡག་པོ་ཞིག་བྱུང་བ་ཡིན་ན་བདེ་སྐྱིད་ལྡན་པའི་མི་ཚེ་ཞིག་ཡོང་གི་རེད་ཅེས་བཀའ་གནང་སོང།
མི་གཙོ་བོར་གྱུར་པའི་འཛམ་བུ་གླིང་འདི་སྒང་གི་སེམས་ཅན་ཚང་མ་བློ་ལ་ཕ་གི་ཕན་བདེ་བསྒྲུབ་ཡ་གཅིག་གི་ཞི་བདེ་ཡོང་ཡ་འདུག་སེ་འབད་བརྩོན་བྱེད་ཡ་དེ་གལ་ཆེན་པོ་རེད་ཤག། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་སྐབས་སུ་བབ་པ་ནི་ང་ཚོ་ཚང་མ་ཡིས་འཕགས་པ་སྤྱན་རས་གཟིགས་ཀྱིས་རྗེས་སུ་བཟུང་ནས་གཞན་ཕན་གྱི་བློ་ཉམས་ལེན་བྱས་ཏེ་ཚེ་རབས་ནས་ཚེ་རབས་གཏན་དུ་བདེ་བ་ཡོང་བ་ཞིག་བྱེད་ཀྱི་ཡིན་ཞེས་ཀུན་སློང་རྣམ་པར་དག་པ་ཞིག་དགོས་གལ་ཆེ་བའི་སྐོར་བཀའ་གནང་ཞིང་རང་གཞན་གཉིས་ཀྱི་དོན་སྒྲུབ་པར་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་རྒྱུ་ལས་ལྷག་པ་མེད་པ་མ་ཟད་འཕྲལ་ཕུགས་གཉིས་ལ་དོན་དམ་གྱི་བདེ་སྐྱིད་ཞིག་དགོས་ནའང་བྱང་ཆུབ་ཀྱི་སེམས་ཉམས་ལེན་བྱ་རྒྱུ་ལས་ལྷག་པ་མེད་ཅེས་བཀའ་གནང་སོང། ད་སྙིང་རྗེ་ཆེན་པོ་ཟེར་ཡ་འདི་ཞེ་པོ་ཅིག་རྩ་ཆེན་པོ་རེད་ཤག། ཆོས་ཁས་མི་ལེན་མཁན་བྱས་པ་ཡིན་ནའི་སེམས་པ་བཟང་པོ་བྱེད་ཡ་གཅིག་གིས་གཅིག་གིས་གཞན་ལ་འཚེ་བ་མི་བྱེད་པ། སེམས་ཅན་ཀུན་ལ་ཕ་གི་ཕན་བདེ་སྒྲུབ་ཡ་གི་ལྷག་བསམ་དང་ལྡན་པ་ཅིག་བྱུང་ན་དངོས་གནས་འཛམ་བུ་གླིང་ཞི་བདེ་འདི་འདུག་སེ་ཡོང་ཡག་རེད།
ད་རེས་ཀྱི་གསུང་ཆོས་འདི་ལ་ཐའེ་ཝན་དང། སིང་ག་པུར། མ་ལེ་ཞི་ཡ་བཅས་ནས་དད་ལྡན་ཆོས་ཞུ་བ་ཆིག་སྟོང་ལྔ་བརྒྱ་ལྷག་གཙོས་པའི་ཡུ་རོབ་དང་ར་ཤི་ཡ། ཁེ་ན་ཏྲ། ཨ་རི། ཧྥ་རན་སི། ཨ་ཧྥི་རི་ཀ། རྒྱ་གར། བོད་མི་སོགས་ཆོས་ཞུ་བ་སྟོང་ཕྲག་འགའ་ཤས་ཆེད་བཅར་ཞུས་པའི་ཁྲོད་ཧྥ་རན་སི་ནས་ཡིན་པའི་ཨ་ན་ལགས་ཀྱིས། ྋགོང་ས་ཏཱ་ལའི་བླ་མ་མཆོག་གི་གསལ་བཤད་རྒྱས་རྒྱུ་ཡི་ཆེད་དུ་ང་རྡ་རམ་ས་ལ་ཡོང་བ་ཡིན། ངའི་མི་ཚེའི་ནང་མགོན་པོ་གང་ཉིད་མཆོག་དངོས་སུ་མཇལ་བ་ད་རེས་ཐེངས་དང་པོ་ཡིན་ཧ་ཅང་གི་དགའ་ཚོར་བྱུང། དེ་སྔ་ང་ཆུང་དུས་ཧྥ་རན་སི་ལ་ཁོང་གི་མཚན་སྙན་གྲགས་སྐོར་གོ་ཐོས་བྱུང་ལ། ད་ཆ་འཛམ་གླིང་ཡོངས་སུ་ཁོང་གི་མཛད་རྗེས་ལ་ཡི་རངས་ཞུ་མུས་རེད་འདུག། ད་རེས་གསུང་ཆོས་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སེམས་པ་བཟང་པོ་བྱས་པ་ཡིན་ན་ཕན་ཐོགས་ཇི་ཡོད་སྐོར་ང་ལ་དྲན་སྐུལ་ཞུས་སོང་བས་སེམས་ལ་ཟུག་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། དེ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉིན་ཤས་རིང་མགུལ་ཆམ་བྱས་ཏེ་སྐུ་ངལ་གསོ་དགོས་བྱུང་བར་བརྟེན་ཐའེ་ཝན་གསུང་ཆོས་ཉིན་དང་པོ་དང་ཉིན་གཉིས་པ་ནི་དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་མཛད་ཡོད་པ་དང་གསུང་ཆོས་ཉིན་མཐའ་མར་མགོན་པོ་གང་ཉིད་མཆོག་ཐུགས་དགྱེས་ཚོར་ཆེན་པོ་ཡིས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆིབས་བསྒྱུར་མཛད་དེ་དད་ལྡན་སེར་སྐྱ་ཕོ་མོ་རྣམས་ལ་སྤྱན་རས་གཟིགས་ཀྱི་བཀའ་དབང་བསྩལ་ཡོད་པ་རེད། ཡང་ཐའེ་ཝན་དུ་སྐྱེས་ཤིང་ད་ལྟ་ཁེ་ན་ཏྲ་གནས་བཞུགས་ཤིན་ཞའོ་ཝེ་ལགས་ཀྱིས། ྋགོང་ས་མཆོག་གི་གསུང་ཆོས་ཞུ་བའི་སྐབས་མིག་ཆུ་རང་དབང་མེད་པར་ཤོར་ཡོང་མཁན་འདུག་དགའ་ལྡན་གྱི་སེམས་ཚོར་ཞེ་དྲག་བྱུང། ད་རེས་མགོན་པོ་གང་ཉིད་མཆོག་གིས་འཛམ་གླིང་ཞི་བདེ་ཡོང་བར་གཙོ་བོ་སེམས་པ་བཟང་པོ་བྱེད་དགོས་པ་བཀའ་གནང་སོང་བས་ངའི་རེ་བ་ལ་འཛམ་གླིང་གི་དབུ་ཁྲིད་ཚོར་སེམས་བཟང་གི་ཐུགས་རྒྱུད་ཡོད་པའི་སྨོན་འདུན་ཞུ་རྒྱུ་ཡིན། དེ་ལྟར་བྱུང་བ་ཡིན་ན་ཞི་བདེ་ལྡན་པའི་འཛམ་གླིང་ཞིག་བསྐྲུན་ཐུབ། ལྷག་དོན་དུ་གང་ཉིད་མཆོག་གི་དྲུང་ནས་སྤྱན་རས་གཟིགས་ཀྱི་བཀའ་དབང་ཞུ་རྒྱུར་བྱུང་བར་ང་རང་གི་བསོད་ནམས་ཡིན། ཧ་ཅང་གི་དགའ་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་ཁེ་ན་ཌ་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་ཨེ་ན་ལཱ་ཁཱ་ཝན་ལགས་ཀྱིས། ྋགོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་ཆོས་ཞུ་བའི་རྗེས་ལ་གང་ཐུབ་ཀྱིས་སེམས་པ་བཟང་པོ་བྱས་ཏེ་གཞན་ལ་ཡང

ལོང། དེའི་འདོད་ཁ་ནས་ད་ད་ལྟ་ནི་རྒྱལ་བ་རིན་ཆེན་གིས་ད་སྤྱན་རས་གཟིགས་ཐུགས་རྗེ་ཆེན་པོ་ཕྱག་བཞི་པའི་བཀའ་དབང་གནང་བའི་ད་ཞིབ་ཕྲའི་གནས་ཚུལ་འདི་གའི་ནི་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན་ལ། སྤྱི་ཟླ་བཅུ་པའི་ཚེས་བཞི་ཉིན་ཞོགས་པ་རྒྱལ་བ་རིན་ཆེན་ནི་བཞུགས་སྒར་རྡ་རམ་ས་ལའི་གཙུག་ལག་ཁང་ལ་ཞབས་སོར་འཁོད་གནང་བ་དང་སྔོན་ལ་རྒྱལ་བ་རིན་ཆེན་ནས་སྒྲུབ་བཞག་གནང་ཡོད་རེད་ལ་དེའི་རིང་ལ་ཆོས་ཞུ་བ་ཚོས་མ་ནི་གསོག་སྒྲུབ་གནང་ཡ་དང་སྒྲུབ་བཞག་དེ་གྲུབ་པའི་མཚམས་དེ་བཀའ་སློབ་ནང་ལོགས་ལ་ད་བོད་རྒྱ་ཧོར་གསུམ་ནང་ལ་ནང་ཆོས་འདི་ཡིན་ན་ལོ་ངོ་སྟོང་ཕྲག་རིང་འདུག་སེ་དར་རྒྱས་བྱས་ཡོད་པ་དང་ཡུལ་འདི་གའི་ནང་ལོགས་ལ་སྤྱན་རས་གཟིགས་ཀྱི་དམིགས་བསལ་གྱི་གདུལ་བྱ་གཅིག་གི་ཆགས་ཀྱི་ཡོད་དུས་སོང་ཙང་ཚང་མས་ད་སེམས་པ་བཟང་པོ་བྱེད་ཡ་དེ་གལ་ཆེན་པོ་ཡིན་པའི་སྐོར་ལ་བཀའ་སློབ་འདུག་སེ་ཅིག་གནང་སོང། ཡང་ད་དེ་རིང་ད་ཁང་དང་གཙུག་ལག་ཁང་ཡ་དེ་རིང་དེའི་ཆེད་དུ་བྱ་བའི་གདུལ་བྱ་གཙོ་བོར་བགྱིས་ཏེ་ཨ་ད་ཐའེ་ཝན་ནས་ཡོང་བསྡད་པའི་ཆོས་གྲོགས་ཚོ་ཡིན། ད་ང་ཚོ་རྒྱ་བོད་ཧོར་གསུམ་ཟེར་ནས་ག་ད་ས་ཁུལ་དུ་ཡིན་ཏེ། ནང་པའི་ཆོས་ལོ་སྟོང་ཕྲག་ལྷག་གི་རིང་ལ་ཡག་འདུག་དར་ཆེ་རེད། དེ་རིང་ཁ་སང་དངོས་སུ་ང་ཚོ་མཐོང་བསྡད་དེ། རྒྱ་ནག་གི་ས་ཁུལ་མང་པོ་ལ་ཡང་ནང་པའི་ལྷ་ཁང་མང་པོ་ཞིག་འདུག། སྔོན་མ་ང་དེ་རྒྱ་ནག་ལ་ཕྱིན་པའི་སྐབས་དུས་ལ་དོ་སྣང་བྱུང།

པའི་ཐུགས་རྗེ་འོད་ཟེར་འཕྲོ་དེ་ཡང་ཅེས་བྱའི་འདུག་སེ་རེད། ཨེ་ནས་སྐབས་སུ་བབས་པ་ང་རང་ཚོ་ད། འཕགས་པ་སྤྱན་རས་གཟིགས་ཟེར་ཡ་དེ་སྙིང་རྗེའི་ལྷ་མཆོག་རེད། ང་རང་ཚོ་ད། ཆོས་ཡོད་ནའི་རེད་མེད་ནའི་རེད། སེམས་པ་བཟང་པོ་བྱེད་ཡ་དེ་ད། གལ་ཆེ་ཤོས་རེད་འདུག་བ། བྱས་ཙང་ད་འཕགས་པ་སྤྱན་རས་གཟིགས། ང་ཚོ་གཅིག་གིས་སེམས་བཟང་པོ་བྱེད་ཡ། ཀུན་ལ་བོད་སྐད་ཕན་སེམས་བྱེད་ཡ།

ག་ད་ཨེ་ནི། ཁོང་སྙིང་རྗེའི་ལྷ་མཆོག་རེད། ང་རང་ཚོ་བོད་གངས་ཅན་གྱི་ལྗོངས་ད་ཨེ་ནི་དེའི་ཉེ་འཁོར་ཚོས་སྤྱན་རས་གཟིགས་ཡི་དམ་དུ་བྱས་ནས་གཅིག་གི་མ་ནི་བགྲངས་ནས་འདུག་སེ་གི་རང་བཞིན་གྱིས་གཅིག་གི་སེམས་པ་བཟང་པོ། ཕལ་ཆེར་ཡ་རབས་པོ་ཕལ་ཆེར་ང་ཚོ་མཐོང་བསྡད་ཡ་དེ་རེད་ད་བར་སྐབས་ཕྲན་བུ་གཅིག་ཉམས་ཆག་རུ་འགྲོ་གི་ཡོད་རེད་ད་ཡང་གཞི་ནས་དེ་རིང་ཁ་སང་ཡག།

བྱས་ཙང། ག་ད་མངལ་སྐྱེས་ཁམས་དྲུག་ལྡན་ཟེར་ནས་གསུང་ཡ་དེ། གལ་ཆེན་པོ་རེད་ཤག། ང་རང་ཚོ་འཛམ་བུ་གླིང་འདིའི་སྒང་གི་མངལ་སྐྱེས་ཚང་མ་ལོ། ཅིག་གི་ཆུང་ཆུང་སྒང་ནས་མ་ཡི་བརྩེ་བས། ང་རང་ཚོ་འཚོ་བྱེད་འདུག་སེ་ཡིན་དུས་བརྩེ་བའི། ནུས་པ་རུ་དང་བག་ཆགས་རུ་དེ་ཆུང་ཆུང་སྒང་ནས་ཡོད་པ་གཅིག་ཆགས་བསྡད་ཡོད་རེད། འདི་ནས་བཀའ་སློབ་ནང་ལོགས་ལ་ད་ཚང་མས་འཛམ་བུ་གླིང་ཞི་བདེ་ཟེར་ཅེས་བཤད་གི་ཡོད་རེད་ལ་ཞི་བདེ་ངོ་མ་དེ་ཡིན་པ་ཡིན་ན་སེམས་ནང་ལོགས་ལ་བརྩེ་བ་ཡོད་པའི་ཐོག་ནས་གཞན་ལ་གནོད་འཚེ་མ་བྱས་པ་དང་ཕན་བདེ་སྒྲུབ་པའི་བློ་གཅིག་བྱུང་པ་ཡིན་ན་ཞི་བདེ་ཡོང་རྒྱུ་ཡིན་པ་བརྩེ་བ་དེ་གལ་ཆེན་པོ་བྱེད་དགོས་ཡོད་པ་འདིའི་སྐོར་ལ་བཀའ་སློབ་འདུག་སེ་གཅིག་གནང་སོང། བྱས་ནས་ད་བར་སྐབས། ཅིག་རྒུད་པོ་ཞིག་ཕྱིན་པ་རེད་དེ། ཡིན་ནའི། རྒྱ་ཧོར་བོད་གསུམ་གྱི་ས་ཁུལ་དེའི་རེད། འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་ཆགས་དེ་འདྲ་བྱས་ནས། ཅིག་ཆུང་ཆུང་སྒང་ནས་མ་ཎི་བགྲང་བསྡད་ཡ་རུ་ཅིག་གི། ད་ང་ཚོ་ཕྱག་གོམས་གཤིས་དེ་འདྲ་གོམས་གཤིས་དེ་འདྲ་བྱེད་ཡོང་རེད། ད་ལྷག་པར་དུ་ཡ་དེ་རིང་ཁ་སང་འཛམ་བུ་གླིང། ཤར་ནུབ་ལྷོ་བྱང་ག་བ་ལ་ཡིན་ནའི། འཛམ་གླིང་ཞི་བདེ་འཛམ་གླིང་ཞི་བདེ་ཟེར་ནས་ང་ཚོ་བཤད་བསྡད་ཀྱི་ཡོད་རེད། ཞི་བདེ་ངོ་མ་དེ། སེམས་ཀྱི་ནང་ལ་བརྩེ་བ་ཡག་པོ་ཞིག་སྐྱེས་ནས་ཨེན། སུ་གཅིག་ལ་ཕར་གནོད་པ་བྱེད་ཡག་གི་བསམ་བློ་མེད་པ་བྱས། ཕན་བདེ་བསྒྲུབ་ཡག་གི་བློ་གཅིག་འདུག་སེ་སྐྱེས་ནས་ཡོང་དུས། དངོས་གནས་དྲང་གནས་ཀྱི་འཛམ་གླིང་ཞི་བདེ་ཡོང་ཡག་དེ་འདི་རེད་དོ། ཆ་དེ་འདྲ་ཡིན་དུས། དེ་རིང་ཁ་སང་ང་རང་ཚོ་དངོས་སུ་མཐོང་ཆོས་ལ་ཡག། སངས་རྒྱས་ཀྱི་ཆོས་ཁས་བླངས་ནའི་འགྲིག་མ་བླངས་ནའི་འགྲིག། ཅིག་གང་ལྟར་གཅིག་གི་བརྩེ་བ་ཟེར་ཡ་དེ་དོ་སྣང་ཤུགས་ཆེན་པོ་འདུག་ག། ང་རང་ཆ་བཞག་ན་འཛམ་བུ་གླིང་ཤར་ནུབ་ལྷོ་བྱང་མང་པོ་ལ་ཕྱིན་པ་རེད་གཅིག་གི་བརྩེ་བ་ཟེར་ཡ་དེ་དགའ་པོ་བྱེད་མཁན་ཤུགས་ཆེན་པོ་འདུག་ག། བྱས་ད་དེ་འདྲ་ཡིན་དུས་ང་རང་ཚོ་ཆོས་ཀྱི་སྙིང་པོ་འདི་བྱང་ཆུབ་ཀྱི་སེམས་སེམས་པ་བཟང་པོ་བྱེད་ཡ་དེ་རེད་ང་རང་ཚོ་མི་གཅིག་ཡིན་ཕྱིན་ཆད་ལ། ཆུང་ཆུང་སྒང་ནས་ཨ་མའི་བརྩེ་བའི་ཐོག་ནས་ང་ཚོ་ཡར་འཚར་ལོངས་བྱས་ནས་ཡིན་དུས་ཙ་ནས་ད་གང་ལྟར་ང་ཚོ་མི་ཚེ་དང་པོ་ཅིག་ཆུང་ཆུང་སྒང་ལ་མའི་བརྩེ་བས་བསྐྱངས་པས་འོ་ད་དེ་ང་ཚོའི་ནུས་པ་རུ་འདི་མུ་མཐུད་ནས་ང་ཚོ་སེམས་ལ་ཡར་བཞག་བྱེད་ཅིག་སྲོག་ཆགས་ཚང་མ་ལོག་ལ་ང་ཚོ་བརྩེ་བ་བྱེད། ད་དེ་རིང་ཁ་སང་དངོས་ཡོད་གནས་ཚུལ་གང་ལྟར་ཅིག་འཛམ་གླིང་ཞི་བདེ་ཟེར་ཅིག་ཚང་མས་ད་འབོད་སྒྲ་རུ་བསྒྲགས་ཡོང་གི་ཡོད་རེད། ད་ཞི་བདེ་ཟེར་དེ་སེམས་ཀྱི་ནང་ནས་ཡོང་དགོས་རེད། བྱམས་བརྩེ་དེ་གཙོ་བོ་རེད་ཤག། བྱས་ཙང་ང་ཚོ་འཛམ་བུ་གླིང་འདིའི་སྒང་གི། དེ་སྔ་སངས་རྒྱས་ཀྱི་ཆོས། མ་དར་ས་ལུང་པ་ཚོ་ལ་ཡིན་ནའི། ཅིག། སེམས་པ་བཟང་པོ་བྱེད་ཡག་དང་གཅིག་གིས་གཅིག་ལ་བརྩེ་བ་བྱེད་ཡག་ཟེར་ཡག་དེ། འཛམ་བུ་གླིང་འདི་གང་ལ་དར་སོ་ཆེན་པོ་འདུག་ཨ་ཟེར་དེ་འདྲའི་ཡིན་དུས་རྩ་ནས་ད་ང་རང་ཚོ་ཚང་མ་ལོག་གི། སེམས་པ་བཟང་པོ་བྱེད་ཡག་ཀུན་ལ་ཕན་སེམས་བྱེད་ཨ། ཨོ་ད་དེ། ང་ཚོ་ཆོས་ཀྱི་སྙིང་པོ་ཆགས་བསྡད་ཡོད་རེད། བྱས་ཙང་ང་རང་ཚོ་འདི་ཆོས་གྲོགས།

ལུས་ཀྱི་འབྱུང་བ་འདི་ཡི་དེ་ཆ་སྙོམས། སེམས་བུ་གའི་རང་བཞིན་གྱི་དཔེ། ལྷོད་ལྷོད་བྱས་གཅིག་གིས་ཕན་ཐོགས་ཞེ་པོ་ཅིག་འདུག་ག། ཅིག་ང་ཚོས་རིལ་བུ་འདྲ་ཟས་བྱེད་གཅིག་བྱས། ཡག་པོ་རེད་དེ་ཡིན་ནའི་གཙོ་བོ་གཙོ་བོ་དེ། བསམ་བློའི་ཐོག་ནས་སེམས་ཀྱི་ཞི་བདེ་ཡག་པོ་ཅིག་བྱུང་པ་ཡིན་ན། དེ་ཏན་ཏན་ང་རང་ཚོའི་མི་ཚེ་ད་ག་སྐྱིད་པ་ཡོང་ཡག་ཅིག་དང། ཨེ་ནི། དེ་འདྲའི་ང་རང་ཚོའི་མི་ཆོས་གྲོགས་ཚོ་གཅིག་གིས་གཅིག་ལ་ཡ། གང་ལྟར་གཅིག་གི་བརྩེ་བ་ལ་དོ་སྣང་བྱས་ནས་ཡག་པོ་གཅིག་བྱུང་བ་ཡིན་ན། དངོས་གནས་འཛམ་བུ་གླིང་ཞི་བདེ་གསལ་ཏེ་ཡག་ཡག་ཅིག་རེད་ཤག། བྱས་ཙང་ཁྱེད་རང་ཚང་མ་ལ་ཅིག་གི་སེམས་བཟང་པོ་བྱེད་ཡག། བརྩེ་བ་བྱེད་ཡག། ཨེ་ངས་ནམ་རྒྱུན་རྟག་པར་དེ་བཤད་དེ་གི་ཡག་རེད། འཛམ་བུ་གླིང་འདི་གང་གི་མི་དུང་ཕྱུར

མི་གཙོ་བོར་གྱུར་པའི་འཛམ་བུ་གླིང་འདི་གང་གི་སེམས་ཅན་ཚང་མ་ལོག་ལ་བོད་སྐད་ཕན་བདེ་བསྐྲུན་ཡག་ཅིག་གི་ཞི་བདེ་ཡོང་ཡག་དེ་ཚོར་འབད་བརྩོན་བྱེད་ཡག་དེ་གལ་ཆེན་པོ་རེད་ཤག། དེ་ནས་ནི་འཕགས་པ་སྤྱན་རས་གཟིགས་ལ་ད་གསོལ་བ་བཏབ་པའི་ཐོག་ནས་སྔོན་ལ་སོ་སོ་རང་ཉིད་ཀྱི་སེམས་ནང་ལོགས་ལ་སྙིང་རྗེའི་བསམ་པ་ཡག་པོ་ཅིག་ཡོད་དགོས་པ་དང་དེ་འདྲ་ཅིག་བྱུང་བ་ན་དོན་ངོ་མའི་ཞི་བདེ་ཡོང་རྒྱུ་རེད་ལ་སེམས་པ་བཟང་པོ་བྱེད་རྒྱུ་དེ་ཡིན་པས་ན

དེ་ལུས་ཀྱི་འཕྲོད་བསྟེན། སེམས་ཀྱི་ཞི་བདེ་ཚང་མ་ལོག་དེའི་ཐོག་ནས་ཡོང་གི་ཡོད་རེད་དེ་དེ་ཡིན་དུས་རྩ་ནས་སོ་སོ་རང་ཉིད་ཀྱི་རང་གཅེས་འཛིན་གྱི་ཆ་ནས་བརྩིས་པ་ཡིན་ནའི། སྙིང་རྗེའི་བློ་ཡག་པོ་ཅིག་བྱུང་པ་ཡིན་ན་དངོས་གནས་དྲང་གནས་ཀྱི་ཞི་བདེ་ཡོད་རེད་ཨེ་ནི་དེ་གཞན་ལ་ཡིན་ནའི་རང་ཉིད་གང་དུ་ཡོད་པའི་སེམས་ཅན་ཚང་མ་ལོག་ལ་ཡ་ཅིག་དངོས་གནས་དྲང་གནས་ཀྱི་ཅིག་བརྩེ་དུང་བྱེད་ཡག་བྱམས་བརྩེ་སྒོམ་ཡག་བྱས་ནས་ད་དེ་རིང་ཁ་སང་དངོས་སུ། བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ། དཔེར་ན། འཛམ་བུ་གླིང་གི་ས་ཆ་མང་པོ་ཅིག་ལ་ཡང་དེ་སྔ་ཆོས་ནང་ཆོས་དེ་འདྲའི་དོ་སྣང་བཞག་ཡོད་མ་རེད་ད། བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ། ཁྱབ་ཀྱང་ཉམས་པར་གྱུར་པའི་གནས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག། ད་དེ་རིང་ཁ་སང་འཛམ་བུ་གླིང་འདི་གང་ལ། ཅིག་གི་སེམས་པ་བཟང་པོ་བྱེད་ཡ་དང་སྙིང་རྗེ་ཟེར་ཡ་དེ་ད་འཛམ་བུ་གླིང་མི་མང་པོས་དོ་སྣང་བྱེད་ཀྱི་འདུག་ག།

དེ་དང་འབྲེལ་ནས་སྟོང་ཉིད་ལྟ་བ་སྒོམ་གྱི་ཡོད་དེ་ཞེ་པོ་ཅིག་སེམས་ལ་ཡར་ལྷོད་ལྷོད་རུ་ཆགས་ཀྱི་འདུག་བྱས་ཙང་ང་རང་ཚོ་ཆོས་གྲོགས་ཚང་མ་ལོག་གིས་ད་ཡར་ཞོགས་ཀས་ལངས་པ་ད་ག་བྱང་ཆུབ་ཀྱི་སེམས་ཡག་པོ་ཞིག་བསམ་བློ་བཏང་འདིའི་སྒང་ལ་ཡར་ཐུབ་ན་སྟོང་ཉིད་ཀྱི་ལྟ་བ་ཡག་པོ་ཞིག་བསམ་བློ་བཏང་འདི་དཔེ་གལ་ཆེན་པོ་རེད་ཤག་དབུ་མ་འཇུག་པའི་ནང་གི་གསུང་ཡག་འདི་དེ་ལྟར་བློ་གྲོས་ཟེར་གྱིས་སྣང་བ་གསལ་བྱས་ནས་རང་གི་ལག་ན་གནས་པའི་སྐྱུ་རུ་ར་བཞིན་དུ་སྲིད་གསུམ་འདི་དག་མ་ལུས་གདོད་ནས་སྐྱེ་མེད་པར་རྟོགས་ཏེ་ཐ་སྙད་བདེན་པའི་སྟོབས་ཀྱིས་འགོག་པར་འགྲོ། རྟག་ཏུ་འགོག་པར་གཏོགས་པའི་བསམ་ལྡན་ཡིན་མོད་ཀྱི། འགྲོ་བ་མགོན་མེད་པ་ལ་སྙིང་རྗེའང་སྐྱེད་པར་བྱེད། དེ་གོང་བདེ་གཤེགས་གསུང་སྐྱེས་སངས་རྒྱས་འབྲིང་བཅས་ནི། མ་ལུས་པ་རྣམས་བློ་ཡིས་ཕམ་པར་བྱེད་པའང་ཡིན། བྱས་ནས་བ་དག་གང་དག། ཅིག། རང་དོན་ཡིད་བྱེད་ཀྱི་བསམ་བློ་བཏང་དེ་ངན་གྱི་རེད། ཆོས་ཡོད་ནའི་རེད་ཆོས་མེད་ནའི་རེད་ག་ད་རང་དོན་ཡིད་བྱེད་ཀྱི་བསམ་བློ་དེ་བཏང་བསྡད་ན་ཞི་བདེ་ཡོང་ཡག་ཡོད་མ་རེད། གཞན་ཕན་གྱི་བློ་ཡག་པོ་ཅིག་བྱུང་པ་ཡིན་ན་དངོས་གནས་དྲང་གནས་ཀྱི་སོ་སོ་སེམས་སྐྱིད་པ་རོགས་སྐྱིད་པ། ཨེ་ནས་འཛམ་བུ་གླིང་གི་དངོས་གནས་ཞི་བདེ་ཞི་བདེ་ཟེར་ཡ་དེ།

ད་ཆ་ཀུན་སློང་ཀུན་ལ་སྤྱོད་པའི་ཆོས་སྒྲུབ་པའི་འགལ་རྐྱེན་སོགས་ལུགས་མཐུན་གྱི་བསམ་པའི་དོན་དང་ཡིད་བཞིན་དུ་འགྲུབ་པར་མཛད་དུ་གསོལ། བདག་གི་བསམ་པའི་སྟོབས་དག་དང་དེ་བཞིན་གཤེགས་པའི་རིགས་འདི་ལྟ་ཞིག་ཡིན། ཐོགས་པ་མེད་པར་འབྱུང་གྱུར་ཅིག། དེ་ནང་བཞིན་ད་བོད་ཀྱི་མེས་པོའི་བཀའ་དྲིན་གྱིས་རྒྱ་གར་གྱི་གཞུང་མང་པོ་ཅིག་གི་བོད་བསྒྱུར་གནང་བ་འདི་ཡིན་པ་ཡིན་ན་སེམས་ལ་ཞི་བདེ་ཡོང་ཡག་ལ་ཕན་ཐོགས་ཆེན་པོ་ཅིག་བྱུང་ཡོད་རེད་ལ་བོད་ལ་ཡོད་པའི་ཆོས་དང་རིག་གཞུང་འདིས་རྒྱ་ནག་ཚུད་པའི་འཛམ་གླིང་ཐོག་ལ་ཕན་ཐོགས་ལྡན་པའི་ཤུགས་རྐྱེན་གཅིག་ཡོང་གི་ཡོད་པ་འདིའི་སྐོར་ལ་རྒྱག་རོམ་བྱས་ནས་བཀའ་སློབ་འདུག་སེ་ཅིག་གནང་སོང།
ཡང་ད་དེ་གི་གོང་དུ་ཞུས་ཟིན་པ་དེ་རེད། གང་ལྟར་ཆོས་རྒྱལ་གཉའ་ཁྲི་བཙན་པོ། ཨེ་ནས་ད་ངས་དང་པོ་སྲོང་བཙན་སྒམ་པོ་འཕགས་པ་སྤྱན་རས་གཟིགས་ཀྱི

ཨེ་ནས་གཞུག་གུ་མཁན་ཆེན་ཞི་བ་འཚོ་ཨེ་ནས་བོད་ལ་གདན་ཞུ་གནང་ནས་ཡིན་དུས་ཙང་ནས་ཁྱེད་རང་ཚོ་ཡི་གེ་འདུག་ག་ས་ད་དེ་འདྲ་ཡིན་དུས་ཙང་ནས་དཔེ་ཆ་ཚུར་བསྒྱུར་ཡག་ཅིག་བསམ་བློ་བཏང་ན་མ་གཏོགས་གཞན་ཡིག་གསར་པ་བཟོ་ག་གེ་མི་འདུག་ག་ས་བྱས་ནས་མཁན་ཆེན་ཞི་བ་འཚོས་བསྔགས་བརྗོད་ཆེན་པོ་གནང་པ་རེད་འདུག་ཟེར་ནས་ད་ད་རེས་སངས་རྒྱས་བཅོམ་ལྡན་འདས་རང་གིས་གསུངས་པའི་བཀའ་ལྟར

ངས་དེ་དཔེ་ཆ་བལྟས་པ་རེད། ཏན་ཏན་དེ་རྐྱེན་ངན་འཕྲད་ཡོང་དུས་རྩ་ནས་སེམས་ཀྱི་ཞི་བདེ། འོ་ད་ག། མུ་མཐུད་ནས་གནས་ཐུབ་ཡག་ཅིག་གིས། ཨེ་ནས་ལྷག་པར་དུ་ཅིག་ཅིག་གནོད་པ་བྱེད་མཁན་དེ་འདྲ་བྱུང་བ་ཡིན་ན། དེ་ལ་ལྷག་པར་དུ་ཡང་མཛའ་སེམས་སྐྱེས་པ་མ་གཏོགས་ཁོས་གནོད་པ་བྱེད་ཀྱིས་ཟེར་ནས་ཕར། གནོད་སེམས་འཆང་ཡག་ཁྱོན་ནས་ཡོད་མ་རེད། ས་དེ་འདྲ་ཡིན་དུས་རྩ་ནས་ང་རང་ཚང་མ་ལོག།

བློ་དང་འབྲེལ་རེད་ད། དངོས་གནས་ཅིག་གི་ག་ཟེར་རེད་སེམས་པ་བཟང་པོ་བྱེད་ཡ་དེ། དཔེ་འཛམ་བུ་གླིང་ལ་ཁྱབ་ཡོང་གི་འདུག་ཨེ་འཛམ་གླིང་ནུབ་ཕྱོགས་ནང་ལོགས་ལ་ཡང། ཆོས་དད་མེད་མཁན་ཚོས་ཡང་སེམས་པ་བཟང་པོ་བྱེད་ཡ་ཟེར་ཡ་དེ། དཔེ་གལ་ཆེན་པོ་ཞིག་མཐོང་བྱས། མདོར་ན་ཚན་རིག་པ་ཚོས་ཡིན་ནའི་ཚན་རིག་པ་མང་པོ་ཅིག་གི་སེམས་པ་བཟང་པོ་བྱུང་ན་ཨེ། ལུས་བདེ་བ་སེམས་སྐྱིད་པ། ཨོ་དེ་འདྲ་ཡོང་གི་འདུག་བཤད་ནས་ཚན་རིག་པ་ཚོས་དགའ་པོ་བྱེད་ཀྱི་འདུག་ས་འདི་འདྲ་ཡིན་དུས་ང་རང་ཚང་མ་ལོག་གིས། ད་དུས་རྒྱུན་གཏན་ནས་སེམས་པ་བཟང་པོ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ཆོས་རྒྱལ་སྲོང་བཙན་སྒམ་པོ་རེད། དེ་ག་ནང་བཞིན་གྱི་མཁན་ཆེན་ཞི་བ་འཚོ་ང་ཚོ་ལོ་རྒྱུས་ཀྱི་ཐོག་ལ་འདུག་ས་དེ་ཡིན་དུས་ཨ་ནས་ང་ཚོ་བོད་མི་རིགས་འདི་དངོས་གནས་དྲང་གནས་ཀྱི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་རེད་རེད་ལ། ཅིག་གི་སེམས་པ་བཟང་པོ་བྱེད་ཡག་ལ། དམིགས་བསལ་གྱི་ག་ཟེར་རེད་བག་ཆགས་ཡོད་བསྡད་པ་རེད་ཆགས་བསྡད་འདུག་ག་ས་ད་ད་དུང་ཡང་ཚང་མ་ལོག་གིས་ཨེ་རེད། སེམས་པ་བཟང་པོ་བྱང་ཆུབ་ཀྱི་སེམས་ཟེར་ཡ་དེ་མུ་མཐུད་ནས་ཉིན་མཚན་དུས་ཀུན་ཏུ་བྱང་ཆུབ་ཀྱི་སེམས་སེམས་པ་བཟང་པོ་བྱས་ཏེ་བྱུང་ན་ང་ཚོ་ད་ཉམས་ལེན་བྱེད་ཡག་གཙོ་བོ་ཅིག་རེད་ཤག་ཨེ་རེད་ཚང་མས་དགོངས་འཇགས་གནང་ཤོག་ཨ། ཨ་ནི་དེ་ནས་ད་མཎྜལ་ཕུལ་གནང་བའི་ཐོག་ནས་བཀའ་དབང་དབུ་འཛུགས་གནང་བ་དང་བྱང་ཆུབ་སེམས་འདིའི་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་དེ་ཡིན་པས་ན་དཔེ་མཚོན་གྱི་ཐོག་ནས་བཀའ་སློབ་ཏོག་ཙམ་ཅིག་གནང་སོང། ད་དེ་མཚམས་སྦྱོར་ཅི་རིགས་པ་སྔོན་དུ་འགྲོ་བའི་སྒོ་ནས་སློབ་མ་རྣམས་མཎྜལ་འབུལ་དུ་བཅུག་སྟེ།

སློབ་དཔོན་དགོངས་སུ་གསོལ། བདག་མིང་འདི་ཞེས་བགྱི་བ། ཐུགས་རྗེ་ཆེན་པོའི་དཀྱིལ་འཁོར་དུ་དབང་བསྐུར་དུ་གསོལ། དེ་ནས་མེ་ཏོག་གི་ཕྲེང་བ་བྱིན་པ་ནི། ཨཿ་ཁཾ་བཱི་ར་ཧཱུྃ། རྗེས་སུ་གནང་བ་ནི་རིགས་ཀྱི་བུ་ཁྱོད། ཐུགས་རྗེ་ཆེན་པོ་ཡི་དམ་དུ་འཛིན་པར་འདོད་པ་དེ་ལེགས་སོ། དུས་འདི་ནས་བཟུང་སྟེ་སྐྱབས་སུ་འགྲོ་བ་དང་སྡོམ་པ་བཟུང་བ་དང། བྱང་ཆུབ་ཏུ་སེམས་བསྐྱེད་པར་གྱིས་ཤིག། བྱང་ཆུབ་སེམས་ཟེར་བ་འདི་བསམ་དང་འདི་ལྟ་ཞེ་པོ་ཅིག་ཕན་ཐོགས་འདུག་ག། རང་གཞན་དོན་ནི་རབ་སྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི་ཟེར་བ་དེ་ཀས་རང་དོན་བསྒྲུབས་ན་ཡང་བྱང་ཆུབ་སེམས་རེད་ཤག། གཞན་དོན་བསྒྲུབས་ན་ཡང་བྱང་ཆུབ་སེམས་རེད་ཤག། འཕྲལ་དུ་བདེ་བ་ཡང་བྱང་ཆུབ་སེམས་རེད་ཤག། དཔེ་ཕུགས་ནས་སེམས་ཀྱི་གཞི་བཏིང་ན་དེའི་བྱང་ཆུབ་སེམས་རེད་ཤག། དཔེ་གལ་ཆེན་པོ་རེད་འདུག་ག། འོ་ད་ང་རང་ཚོ་ག་ཚོད་ཐུབ་ཐུབ་ཀྱིས། གཞན་ཕན་གྱི་བློ་དེ་ཡག་པོ་ཅིག་དང་དོད་བྱས་ནས

ག་ཟེར་རེད་ཕར་གྱིས་རང་གནོད་སྐྱེལ་བྱས་ཡོང་དུས་ཨ་ནས་ལྷག་པར་དུ་ཡང་བརྩེ་བ་སྐྱེ་གི་མ་གཏོགས་དེ་ལ་ཁོང་ཁྲོ་ཟ་ཡ་འདྲ་ཁྱོན་ཡོང་མི་འདུག་ས་དེ་འདྲ་ཡིན་དུས་ང་ཚོ་བྱང་ཆུབ་ཀྱི་སེམས་ཀྱི་བརྩེ་བ་སྒོམ་ཡ་དེ་དཔེ་གལ་ཆེན་པོ་རེད་ཤག་འདི་ཁྱེད་རང་ཚོ་དགོངས་པ་འཇགས་རོགས་ཨ་ད་སྐྱབས་འགྲོ་སེམས་བསྐྱེད་ད་དེ་རྗེས་ཟློས་གནང་ཤོག་ཨ། དཀོན་མཆོག་གསུམ་ལ་བདག་སྐྱབས་མཆི། སྡིག་པ་ཐམས་ཅད་སོ་སོར་བཤགས། འགྲོ་བའི་དགེ་ལ་རྗེས་ཡི་རང། སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང། སངས་རྒྱས་ཆོས་དང་ཚོགས་མཆོག་ལ། བྱང་ཆུབ་བར་དུ་བདག་སྐྱབས་མཆི། རང་གཞན་དོན་ནི་རབ་སྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་བགྱི། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས། སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ། དཀོན་མཆོག་གསུམ་ལ་བདག་སྐྱབས་མཆི། སྡིག་པ་ཐམས་ཅད་སོ་སོར་བཤགས། འགྲོ་བའི་དགེ་ལ་རྗེས་ཡི་རང། སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང། སངས་རྒྱས་ཆོས་དང་ཚོགས་མཆོག་ལ། བྱང་ཆུབ་བར་དུ་བདག་སྐྱབས་མཆི། རང་གཞན་དོན་ནི་རབ་སྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་བགྱི། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས་སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། རང་གཞན་དོན་ནི་རབ་བསྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་བགྱི་གསུངས་པ་ནང་བཞིན། རང་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་རེད་ཤག། གཞན་དོན་བསྒྲུབ་ཡང་བྱང་ཆུབ་ཀྱི་སེམས་རེད་ཤག། སེམས་པ་བཟང་པོ་བྱས་ནས་སེམས་ཅན་ཐམས་ཅད་ལ་ཕན་བདེ་སྒྲུབ་བསམ་པའི་བློ་དེས། རང་དོན་བསྒྲུབ་ཡག་དངོས་གནས་དྲང་གནས་ཀྱི་དཔེ་ཀའི་རང་དོན་བསྒྲུབ་ཡག་གི། དག་པའི་བསམ་བློ་མཐར་ཐུག་དེ་རེད་ཤག། བྱས་ཙང་ང་རང་ཚོ་ཚང་མ་བློ་བདེ་མི་ལུས་ཅིག་ཐོབ། ཨེ་ནི་སངས་རྒྱས་ཀྱི་བསྟན་པ་དང་མཇལ། དེའི་ནང་ནས་ཨེ་ནི་བོད་གངས་ཅན་གྱི་ལྗོངས་ཀྱི་གོམས་གཤིས། ང་ཚོ་ལྟ་ཡོད་བདེ་བ་ཅིག་ད་འདུག་ཇག་འདི་གར་ལྟ་དེ། བྱང་ཆུབ་ཀྱི་སེམས་ཟེར་ཡ་དེ་གཙོ་བོ་གཙོ་བོ་རེད་འདུག་ང་རང་ཚོ་ཕྲུ་གུ་ཆུང་ཆུང་སྒང་ནས་ཅིག་གི་སེམས་པ་བཟང་པོ་བྱེད་དགོས་རེད་ཟེར་ཡ་ཅིག་གོམས་གཤིས་ཅིག་འདུག་སྲིད་ཡོད་རེད། བྱས་ཙང་ང་ཚོ་ཚང་མ་ལོག་གི་སེམས་པ་བཟང་པོ་བྱེད་ཡ་དེ་ད་ང་ཚོའི་བས་ཉམས་ལེན་གྱི་གཙོ་བོར་ད་ཚང་མས་ཧུར་ཐག་གནང་ཤོག་ཨ། ད་རེས་མི་ལུས་ཐོབ། སངས་རྒྱས་ཀྱི་བསྟན་པ་དང་མཇལ། བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་གནས་འདིར་ལ་ད་དངོས་གནས་དྲང་གནས་ཀྱི་ཅིག་གཞན་ཕན་ཡག་པོ་ཅིག་བསྒྲུབ་བསམ་པ་ཅིག་གིས་འོ་ད་དེ་ཨེ་ནི། སེམས་ཤུགས་ཡག་པོ་ཅིག་བསྐྱེད་པའི་ཐོག་ནས་ད་དཀོན་མཆོག་གསུམ་ལ་བདག་སྐྱབས་མཆི། སྡིག་པ་ཐམས་ཅད་སོ་སོར་བཤགས། འགྲོ་བའི་དགེ་ལ་རྗེས་ཡི་རང། སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང། སངས་རྒྱས་ཆོས་དང་ཚོགས་མཆོག་ལ། བྱང་ཆུབ་བར་དུ་བདག་སྐྱབས་མཆི། རང་གཞན་དོན་ནི་རབ་སྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་བགྱི། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་བགྱིས་ནས། སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། ད་འདི་གིས། བྱང་ཆུབ་སེམས་དཔའི་སྡོམ་པ་བཟུང་སྟེ་སེམས་བསྐྱེད་པ་འདི་གྲུབ། དེ་ནས་ནི་ཡང་མུ་མཐུད་བྱས་ཏེ་སྔགས་སྡོམ་གནང་བ་དང་སྙིང་རྗེ་ཆེན་པོ་འདི་ཡིན་པས་ན་རྩ་ཆེན་པོ་གཅིག་དང་གཞན་ལ་ཕན་བདེ་དང་འཛམ་གླིང་ཞི་བདེ་ཡོང་ཡག་ནས་ལས་འདི་ག་གི་ཐོག་ནས་ཡོང་གི་ཡོད་པ་འདིའི་ཐོག་ལ་གནས་ལུགས་ཏོག་ཙམ་ཅིག་ངོ་སྤྲོད་གནང་སོང། ད་དེ་ནས་སྔགས་སྡོམ་བཟུང་བཞག་འདི་ག་རུ་བ་དག་ག་སྔགས་སྡོམ་བཟུང་བ་ནི་མདུན་ན་འཕགས་པ་སྤྱན་རས་གཟིགས་གཙོ་བོ་བྱས་ནས་ཞི་ཁྲོ་རབ་འབྱམས་ཡོད་བསམ་པ་ཅིག་བྱས་འོ་ད་དེ་ཐམས་ཅད་དང་པོ་ཐུགས་བསྐྱེད་ཡ། བར་དུ་གཅིག་ཚོགས་བསགས་ནས་འོ་ད་གཅིག་གི་སྒྲིབ་པ་སྦྱང་ཡ་དེ་འདི་ཚང་མ་ལོག་གཞན་དོན་དུ་མཛད་པ་རེད་དེ་འདྲ་ཡིན་དུས་ད་ད་རེས་སྐབས་སུ་བབས་པ་ང་རང་ཚོ་ད་འཕགས་པ་སྤྱན་རས་གཟིགས་ཀྱི་རྗེས་སུ་ཞུགས་ནས་འོ་ད་ཨེ་ནི་གཞན་ཕན་གྱི་བློ་ཡག་པོ་ཞིག་སྐྱེ་ཡ་ཅིག་དང། དེ་ལ་བརྟེན་ནས་ཚེ་རབས་ནས་ཚེ་རབས་གཏན་དུ་བདེ་བ་ཅིག་ཡོང་ཡ་ཅིག་བྱེད་ཀྱི་ཡིན་བསམ་པ་བྱས་ནས་སྔགས་ཀྱི་སྡོམ་པ་བཟུང་བ་འདི་ཡི་རྗེས་ཟློས་མཛོད། སངས་རྒྱས་བྱང་ཆུབ་སེམས་དཔའ་ཀུན། ཐུགས་རྗེ་ཆེན་པོའི་ལྷ་ཚོགས་དང། སློབ་དཔོན་བདག་ལ་དགོངས་སུ་གསོལ། བདག་མིང་འདི་ཞེས་བགྱི་བ་ཡི། དུས་འདི་ནས་ནི་བཟུང་ནས་ནི། བྱང་ཆུབ་སྙིང་པོར་མཆིས་ཀྱི་བར། སངས་རྒྱས་ཆོས་དང་དགེ་འདུན་དང། བླ་མ་ཡི་དམ་མཁའ་འགྲོ་གསུམ། གུས་པས་ཡང་དག་བཟུང་བར་བགྱི། སོ་སོ་ཐར་དང་བྱང་ཆུབ་སེམས། རིག་འཛིན་ནང་གི་སྡོམ་པ་གསུམ། བདག་གིས་བརྟན་པོར་བཟུང་བར་བགྱི། སེམས་ཅན་ཀུན་གྱི་དོན་སྒྲུབ་ཕྱིར། སྨོན་པའི་སེམས་དང་འཇུག་པའི་སེམས། དོན་དམ་སེམས་མཆོག་བསྐྱེད་པར་བགྱི། བདེ་གཤེགས་སྐུ་ཡི་རིགས་མཆོག་དང། རྡོ་རྗེའི་རིགས་དང་རིན་ཆེན་རིགས། པདྨའི་རིགས་དང་ལས་ཀྱི་རིགས། རིགས་འདུས་ཐུགས་རྗེ་ཆེན་པོ་ཡི། དམ་ཚིག་རྗེས་སུ་བཟུང་བར་བགྱི། སྐུ་གསུང་ཐུགས་ཀྱི་བྱིན་རླབས་དང། དབང་བསྐུར་མཆོག་དེ་བདག་ལ་སྩོལ། སྐུ་གསུང་ཐུགས་ཀྱི་བྱིན་རླབས་དང། དབང་བསྐུར་མཆོག་དེ་བདག་ལ་སྩོལ།

དངོས་གནས་དྲང་གནས་ཀྱི་དཔེ་ཞི་ཁྲོ་རབ་འབྱམས་ཡི་དམ་ཆོས་སྲུང་མང་པོ་ཅིག་རེད་ད་དེའི་ནང་ཚན་ན་འཕགས་པ་སྤྱན་རས་གཟིགས་ཟེར་ནས་ཁོ་གཞན་དང་མ་འདྲ་ཅིག་གི་དཔེ་སྙིང་རྗེ་ཆེན་པོའི་ཐོག་ལ་ཉམས་ལེན་ད་ཁོ་རང་རང་ཡང་དཔེ་ཉམས་ལེན་གཙོ་བོ་གནང་ཨེ་ནི་ང་རང་ཚོ་བཅོམ་ལྡན་འདས་ཀྱི་རྗེས་འབྲང་ཚང་མ་ལོག་གིས་གཅིག་གི་སེམས་པ་བཟང་པོ་བྱེད་ཡག་བྱང་ཆུབ་ཀྱི་སེམས་ལ་དོ་སྣང་ཆེན་པོ་བྱས་ནས་ཉམས་ལེན་བྱེད་ཡག་ཅིག་ང་ཚོ་ད། དེ་འདྲ་ཡིན་དུས་རྩ་ནས་ཨ་མདའ་དེ།

དབུ་མ་འཇུག་པའི་ནང་ལ་གསུངས་ཡག་དེ་རེད་གང་ཕྱིར་བརྩེ་ཉིད་རྒྱལ་བའི་ལོ་ཏོག་ཕུན་ཚོགས་འདིའི་ས་བོན་དང་ནི་སྤེལ་ལ་ཆུ་འདྲ་ཡུན་རིང་དུ་ལོངས་སྤྱོད་གནས་ལ་སྨིན་པ་ལྟ་བུར་འདོད་གྱུར་པ་དེ་ཕྱིར་བདག་གིས་ཐོག་མར་སྙིང་རྗེ་བསྟོད་པར་བགྱི་གསུངས་ཡང་གི་དང་སྙིང་རྗེ་ཆེན་པོ་ཟེར་དེ་ཞེ་དྲག་གི་རྩ་ཆེན་པོ་རེད་བཞག་ཆོས་ཁས་མི་ལེན་མཁན་གཞན་པ་ཡིན་ན་སེམས་པ་བཟང་པོ་བྱེད་ཡ་གཅིག་གིས། གཅིག་གིས་གཞན་ལ་འཚེ་བ་མི་བྱེད་པ། སེམས་ཅན་ཀུན་ལ་ཕུགས་ཀྱི་ཕན་བདེ་སྒྲུབ་ཡག་གི་ལྷག་བསམ་དང་ལྡན་པ་ཅིག་བྱུང་ན་དངོས་གནས་འཛམ་བུ་གླིང་ཞི་བདེ་དེ་འདུག་སེ་ཡོང་ཡག་རེད་འོ་ད། གཅིག་གིས་འཛམ་བུ་གླིང་གི་དམག་འཁྲུག་མ་ཡོང་ཡག། ང་རང་ཚང་མ་ལོག་གིས་འཛམ་གླིང་ཞི་བདེ་ཟེར་ནས་ཟེར་བསྡད་ཡག་འདི། ངོ་ཐོག་འདུག་ཟེར་ནི་ད་ཡོང་ཡག་རེད་འདི་འདྲ་ཡིན་དུས་ཚང་མ་ལོག་གིས་བྱང་ཆུབ་ཀྱི་སེམས་ལ་ཡང་ཉམས་བཞེས་ཡག་པོ་ཞིག་གནང་རྒྱུ་ཡོད་པ་བྱས།
དེ་ནས་མུ་མཐུད་ད་དབང་རྣམ་པས་ཡང་དུམ་བུ་གཅིག་དེ་ཟུར་འདོན་ཞུས་ཡོད།
ད་སློབ་མ་ལྷར་བསྐྱེད་པ་ནི་སློབ་དཔོན་དང་མདུན་བསྐྱེད་དབྱེར་མེད་ཀྱི་ཐུགས་ཀའི་ས་བོན་གྱིས་ཁྱེད་རང་སློབ་མ་རྣམས་ཀྱི་ལུས་སྦྱངས་ཤིང་དག་པའི་མོས་པ་མཛོད། ཨོཾ་པདྨཱནྟ་ཀྲྀཏ་ཧཱུྃ་ཕཊ། ཨོཾ་པདྨཱནྟ་ཀྲྀཏ་ཧཱུྃ་ཕཊ། ཨོཾ་སྭ་བྷཱ་ཝ་ཤུདྡྷ་སརྦ་དྷརྨཱ་སྭ་བྷཱ་ཝ་ཤུདྡྷོ་ཧཾ་སྟོང་པ་ཉིད་དུ་སྟོང་པའི་ངང་ལས་པདྨ་དང་ཟླ་བའི་གདན་གྱི་སྟེང་དུ་སློབ་མ་རྣམས་ཀྱི་སེམས་ཉིད། ཡི་གེ་ཧྲཱིཿ་དཀར་པོ་ལས། པདྨ་དཀར་པོ་ཧྲཱིཿ་ཡིས་མཚན་པ་ཡོངས་སུ་གྱུར་པ་ལས་རྡོ་རྗེ་སློབ་མ་རྣམས་འཕགས་པ་སྤྱན་རས་གཟིགས་འཕགས་པ་སྤྱན་རས་གཟིགས་དབང་ཕྱུག། འགྲོ་བ་འདུལ་བ་སྐུ་མདོག་དཀར་པོ། ཞལ་གཅིག་ཕྱག་བཞི་པ། ཕྱག་དང་པོ་གཉིས་ཐུགས་ཀར་ཐལ་མོ་སྦྱར། གཡས་འོག་མས་ཤེལ་ཕྲེང་དང་གཡོན་འོག་མས་པདྨ་དཀར་པོ་སྡོང་བུ་དང་བཅས་པ་འཛིན་ཅིང་ཞི་ཞིང་འཛུམ་པའི་ཉམས་དང་ལྡན། ཞི་བའི་སྤྱན་རས་ཀྱིས་འགྲོ་བ་མཐའ་དག་ལ་གཟིགས་པ། དབུ་སྐྲ་རལ་པའི་ཐོར་ཚུགས་ཅན་དར་སྣ་ཚོགས་ཀྱི་སྟོད་གཡོགས་དང་སྨད་གཡོགས་གསོལ་ཞིང། རིན་པོ་ཆེའི་རྒྱན་ཐམས་ཅད་ཀྱིས་བརྒྱན་པ་མཚན་དང། མཚན་དཔེའི་འོད་ཟེར་མཛེས་པར་སྤྲས་ཤིང་ཞབས་རྡོ་རྗེ། སྐྱིལ་མོ་ཀྲུང་གིས་བཞུགས་པའི་འོད་ཟེར་གྱི་ཕུང་པོ་རབ་ཏུ་འབར་བའི་དབུས།

ཐུགས་རྗེ་ཆེན་པོའི་ལྷ་ཚོགས་རྣམས་ཀྱི་རྣམ་པར་སྤྱན་དྲངས། སློབ་མ་རྣམས་ཀྱི་ལུས་ལ་ཁ་བ་བུ་ཡུག་འཚུབས་པ་ལྟར་སིབ་སིབ་ཐིམ་པའི་མོས་པ་མཛོད། ཨོཾ་མ་ཎི་པདྨེ་ཨོཾ་མ་ཎི་པདྨེ་ཨོཾ་མ་ཎི། དངོས་སུ་ང་རང་ཚོ་དེ་མི་ཡི་གདུལ་བྱ། ཨེ་དེ་བཞིན་དུ་གཅིག་ལྷ་དང་ལྷ་མ་ཡིན་ལ་སོགས་པ་དེ་འདྲས་ཀྱི་ད་གཅིག་གཟུགས་ཅན་མ་ཡིན་མཁན་གྱི་སེམས་ཅན་མང་པོ་ཡོད་རེད་དེ་གཅིག་ཚང་མ་ལོག། ངོ་ནས་དྲང་ལེགས་ཀྱི་ད།

ཏིཥྛ་བཛྲ། དེ་ནས་སློབ་མ་རྣམས་དཀྱིལ་འཁོར་ལ་མེ་ཏོག་འབུལ་བ་ཡིན། ད་དུང་འཕགས་པ་སྤྱན་རས་གཟིགས་ལ་མེ་ཏོག་ཕུལ་བའི་དམིགས་པ་དང་བཅས་ཏེ། ཨོཾ་སུ་པྲ་ཏི། ཨོཾ་པྲ་ཏཱི་ཙྪ་བཛྲ་ཧོ། ད་དེའི་སྔོན་འགྲོའི་རིམ་པ་རྣམས་སོང། དེ་ནས་ད་དངོས་གཞི།

སངས་རྒྱས་ཐམས་ཅད་ཀྱི་ངོ་བོ། སློབ་དཔོན་དང། སངས་རྒྱས་དང་བྱང་ཆུབ་སེམས་དཔའ། ཐམས་ཅད་བདག་ལ་དགོངས་སུ་གསོལ།
བདག་སོ་སོའི་མིང་ནས་གསུངས་ཤོག། བདག་མིང་འདི་ཞེས་བགྱི་བ། ལ་བུམ་པའི་དབང་བསྐུར་དུ་གསོལ། ལུས་སྨིན་པར་མཛད་དུ་གསོལ། བུམ་པའི་དབང་གིས། སྨིན་པར་མཛད་དུ་གསོལ།

སློབ་དཔོན་གྱིས་ཕྱག་གཡས་སུ་རིལ་བུ་དང་གཡོན་དུ་ཐོད་པ་བཟུང་ནས། ད་ད་ག་འགྲིག་འདུག། བྱང་སེམས་དཀར་དམར་ཐབས་དང་ཤེས་རབ་སྟེ། བཅུད་མཆོག་བདུད་རྩིའི་རོ་མཆོག་བདེ་བ་རྒྱས། ཡབ་ཡུམ་གཉིས་མེད་སྙོམས་པར་སྙོམས་འཇུག་བྱང་ཆུབ་སེམས། སྐལ་ལྡན་རིགས་ཀྱི་བུ་ལ་དབང་བསྐུར་བས།

སྣ་ཚོགས་འཆར་བ་རིག་པའི་རྩལ་ཡིན་ཏེ། རེད་ད། ཕྱི་ནང་གི་ཆོས་འདི་ཡིད་དུ་ཚང་མ་ལོག་པའི་སེམས་ཀྱིས་བཏགས་པ་ཅིག་བྱ་དེ་འདྲའི་ཡིན་དུ་བྱ་ནས་དེ་ཚང་མ་ལོག་སེམས་ཀྱིས་བྱས་པ་རེད་ད་སེམས་དེ་ཡང་བརྟག་ན་སྐྱེ་འགག་རེད་གནས་ལུགས་ཀྱི་ངོ་བོ་ཨེ་མ་ཧོ་ཞེས་གསུང་ཡང་དེ་རེད་དོ་བ། བྱ་དེ་འདྲའི་ཡིན་དུ་བདག་མིང་འདི་ཞེས་བགྱི་བ་ལ་རིག་པ་རྩལ་གྱི་དབང་བསྐུར་ཏེ་སྒོ་གསུམ་སྨིན་པར་མཛད་དུ་གསོལ་དེ་ཁོ་ན་ཉིད་རིག་པའི་རྩལ་དབང་གིས་སྨིན་པར་མཛད་དུ་གསོལ། རང་བྱུང་ཆོས་སྐུ་སྐྱེ་བ་མེད་པ་ལ་སྣ་ཚོགས་འཆར་བ་རིག་པའི་རྩལ་ཡིན་ཏེ། དབང་པོ་ཚོགས་དྲུག་ཡུལ་དྲུག་དབྱིངས་ན་གསལ། ཉོན་མོངས་དྲུག་ནི་སྐུ་དྲུག་ཡེ་ཤེས་དྲུག། གང་ཤར་རང་གྲོལ་ཆོས་ཉིད་རོལ་པའི་ངང། སྐལ་ལྡན་རིགས་ཀྱི་བུ་ལ་དབང་བསྐུར་བས་རིག་པ་རྩལ་གྱི་དབང་མཆོག་ཐོབ་པར་ཤོག། རིག་པ་རྩལ་དབང་ཨོཾ་ཨཱཿ་ཧཱུྃ་ཧྲཱིཿ་ཨོཾ་མ་ཎི་པདྨེ་ཧཱུྃ། ཙིཏྟ་ཨ་བྷི་ཥིཉྩ་ཧཱུྃ། དེ་ལྟར་དབང་བསྐུར་བས་མ་བཅོས་རང་བྱུང། སྤྱི་བོར་བསྐྱེད་པ་ཆོས་ཉིད་བྱང་ཆུབ་ཀྱི་སེམས་དྲི་མ་མེད་པ། ཁ་དོག་དཀར། སྐུ་གསུམ་རང་ཤར་བའི་ཚིག་གསུམ་པ་སྟེ། ད་ག་འདྲ། ཉོན་མོངས་ཀྱི་རིགས་འདི་ཡིས་ཏེ། རགས་པ་གློ་བུར་བའི་སེམས་ཆགས་བ། ད་ཕྲ་བ་གཉུག་མའི་སེམས་དེ་ཉོན་མོངས་ཀྱིས་བསླད་ཡང་ཕལ་ཆེར་ཡོད་མ་རེད། ང་རང་ཚོ་ད་རེས་ད་ཅིག་གི་སྣང་བའི་ཡེ་ཤེས་ཀྱི་རྟོག་པའི་སྣང་བའི་རང་བཞིན་གྱི་རྟོག་པ་སོ་གསུམ། མཆེད་པའི་རང་བཞིན་གྱི་རྟོག་པ་བཞི་བཅུ། ཉེར་ཐོབ་ཀྱི་རང་བཞིན་གྱི་རྟོག་པ་བདུན། དེ་ཚོ་འགགས་ནས་མཐར་ཡེ་ནས་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་མངོན་དུ་བྱེད་ཡང་བྱེད་ཀྱི། དེ་འདྲའི་གི་ད་སེམས་དེ་ས་ལམ་བགྲོད་ནས

བསྒོམས་པའི་བྱེད་སྣང་ནི་སློབ་མ་རྣམས་པད་ཟླའི་གདན་གྱི་སྟེང་དུ་འཕགས་པ་སྤྱན་རས་གཟིགས་དབང་འགྲོ་བ་འདུལ་བ་སྐུ་མདོག་དཀར་པོ་ཞལ་གཅིག་ཕྱག་བཞི་པ། ཕྱག་དང་པོ་གཉིས་ཐུགས་ཀར་ཐལ་མོ་སྦྱར་བ་གཡས་འོག་མས་བགྲང་ཕྲེང་གཡོན་འོག་མས་པདྨ་དཀར་པོ་སྡོང་བུ་དང་བཅས་པ་འཛིན་ཅིང་ཞི་ཞིང་འཛུམ་པའི་ཉམས་དང་ལྡན་ཅིང་ཞི་བའི་སྤྱན་རས་ཀྱིས་འགྲོ་བ་མཐའ་དག་ལ་གཟིགས་པ། དབུ་སྐྲ་རལ་པའི་ཐོར་ཚུགས་ཅན་དར་སྣ་ཚོགས་ཀྱི་སྟོད་གཡོགས་དང། སྨད་གཡོགས་གསོལ་ཞིང་རིན་པོ་ཆེའི་རྒྱན་ཐམས་ཅད་ཀྱིས་བརྒྱན་པ་མཚན་དཔེའི་གཟི་བརྗིད་མཛེས་པར་སྤྲས་ཤིང། ཞབས་རྡོ་རྗེ་སྐྱིལ་མོ་ཀྲུང་གིས་འོད་ཟེར་གྱི་ཕུང་པོ་རབ་ཏུ་འབར་བའི་དབུས་ན་བཞུགས་པ། འོ་མ་འོ་མ་འོ་མ་འོ་མ། གྲུབ་པའི་དཀྱིལ་འཁོར་ལས་ཡེ་ཤེས་ཀྱི་ལྷ། ཐུགས་རྗེ་ཆེན་པོ་སྤྲོས་པས་ཐུགས་རྗེ་ཆེན་པོ་སྤྲོས་པ་སློབ་མའི་སྤྱི་བོ་ནས་ཐིམ། སྐུ་གཟུགས་སྤྱི་བོར་བཞག་ནས་ཐུགས་རྗེ་ཆེན་པོའི་ཡེ་ཤེས་ཀྱི། ལྷ་ཡི་སྐུ། འགྲོ་དྲུག་ཀུན་ལ་ཐུགས་རྗེས་མཉམ་པར་གཟིགས། རང་རིག་བྱང་ཆུབ་སེམས་ཀྱི་ལྷ་ཡིན་ཏེ། སྐལ་ལྡན་རིགས་ཀྱི་བུ་ལ་དབང་བསྐུར་བས། ལུས་ཀྱི་སྒྲིབ་པ་བག་ཆགས་ཀུན་སྦྱངས་ནས་ཐུགས་རྗེ་ཆེན་པོའི་སྐུ་རུ་འགྱུར་བར་ཤོག། ཨོཾ་མ་ཎི་པདྨེ་ཧཱུྃ་ཀཱ་ཡ་ཧཱུྃ་ཀ། ཀཱ་ཡ་ཨ་བྷི་ཥིཉྩ་ཨོཾ།

ཡི་གེ་འབྲུ་དྲུག། སྤྲུལ་སྐུའི་ཆོ་འཕྲུལ་དྲུག། འགྲོ་དྲུག་སྐྱེ་སྒོ་གཅོད་པས་གཅོད་ཅིང་སྒྲིབ་པ་སྦྱོང། ཐུགས་རྗེ་ཆེན་པོའི་ཡང་སྙིང་ཡི་གེ་དྲུག། སྐལ་ལྡན་རིགས་ཀྱི་བུ་ལ་དབང་བསྐུར་བས། ངག་གི་སྒྲིབ་པ་བག་ཆགས་ཀུན་སྦྱངས་ནས་ཐུགས་རྗེ་ཆེན་པོའི་གསུང་དང་དབྱེར་མེད་ཤོག།

ཆོས་ཀྱི་དུང་ནི་བླ་མེད་མཆོག། དྲི་མེད་ཀུན་ཏུ་གང་བར་གྱིས། འཁོར་ལོ་བསྒྱུར་བ་སྟོབས་པོ་ཆེ། ཆོས་ཀྱི་འཁོར་ལོ་བསྐོར་བར་གྱིས། སྙིང་རྗེ་ཆེན་པོ་བློ་ཡི་མཆོག། བདུད་རྩིའི་ཆུ་རྒྱུན་དབབ་པར་གྱིས། ཇི་སྲིད་འཁོར་བ་མ་སྟོངས་བར། སེམས་ཅན་དོན་ཀུན་སྒྲུབ་པའི་ཕྱིར། སྒྲུབ་པར་གྱིས། ངས་ཡིན་དེའི་སྤྱོད་འཇུག་གི་ཚིག་དེ་ཉིན་ལྟར་ལ་བསམ་བློ་བཏང་གི་ཡོད་ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར། དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། དེང་ཕྱིན་ཆད་རང་གི་ནུས་པ་དང་འཚམ་པར་སྐལ་བ་དང་ལྡན་པ་དག་ལ་འགྲོ་བའི་དོན་ཅི་ནུས་སུ་སྒྲུབས་ཤིག། དེས་གཞན་དོན་བྱེད་པའི་རྗེས་གནང་སོང། དེ་ལྟར་དབང་དུས་སུ་ཁས་བླངས་པའི་དམ་ཚིག་དང་སྡོམ་པ་རྣམས་བསྲུང་སྙམ་པའི་སྒོ་ནས་འདི་ཡི་རྗེས་ཟློས་མཛོད།

ལགས། འོ་དེ་འདུག་ད་ད་ལྟ་གོང་ལ་ངོ་སྤྲོད་ཞུས་པ་ནང་བཞིན་གྱི་ད་རེས་ནི་ཡང་ཉིན་མ་གཉིས་ཀྱི་རིང་ལ་དགའ་ལྡན་ཁྲི་རིན་པོ་ཆེ་ནས་གསུང་ཆོས་གནང་ཡོད་རེད་ལ་ཡང་ང་ཚོའི་བཞུགས་སྒར་རྡ་རམ་ས་ལའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ནས་ཆོས་འབྲེལ་ཉིན་དང་པོའི་གནས་ཚུལ་ངོ་སྤྲོད་གནང་བ་བྱེད་ཀྱི་ཡོད།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་གཉིས་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགའ་ལྡན་ཁྲི་པ་བརྒྱ་དང་བཞི་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་ཐའེ་ཝན་གྱི་དད་ལྡན་ཆོས་ཞུ་བ་གཙོ་བོར་གྱུར་པའི་རྒྱ་རིགས་ཆོས་ཞུ་བ་རྣམས་ལ་ལམ་རིམ་བསྡུས་དོན་གྱི་ཆོས་འབྲེལ་གནང་བའི་སྐབས། ལམ་རིམ་བསྡུས་དོན་ནི་རྒྱན་འཇུག་གཉིས་ཀྱི་སྙིང་པོ་བསྡུས་ཏེ་ཉམས་སུ་ལེན་བདེ་བ་དང་ཚིག་ཉུང་ཞིང་དོན་ཟབ་པ་ཧ་ཅང་གི་ཕན་ཐོགས་ཡོད་པར་གསུངས་ཤིང་ཆོས་ཉམས་ལེན་ཡོང་བར་གཙོ་བོ་ཀུན་སློང་ཡང་དག་པ་ཞིག་དགོས་གལ་ཆེ་བའི་སྐོར་བཀའ་གནང་སོང། དགེ་བའི་བྱ་བ་གང་དང་གང་འདྲ་ཞིག་བྱེད་ཀྱི་ཡིན་ན་ཡང་ཐོག་མར་ཀུན་སློང་བཅོས་ཡ་ཅིག་དང་ཐ་མ་ཨ་ནེ། དགེ་བ་གང་བྱས་པ་དེ་དགེ་རྩ་ཨ་ནེ་རྫོགས་བྱང་དུ་བསྔོ་བ་དེ་ཨ་དེ་གཉིས་པོ་དེ་གལ་ཆེ་བ་ཡིན་པ་རེད། རེད་བ། འོ་དེ་ཡིན་ཙང་ད་ཐོག་མར་ཀུན་སློང་ཡག་པོ་ཞིག་དགོས་དགོས་པ་ཡིན་པ་རེད། རེད་བ། དགེ་བའི་བྱ་བ་ལ་འགྲོ་དང་མ་འགྲོ་ཟེར་ཡ་དེ་ཀུན་སློང་གི་རེད་བ། དགེ་བའི་བྱ་བ་ཆོས་ཉན་རྒྱུ་བྱས་ཀྱང་ཨ་ནི་ཀུན་སློང་ཡག་པོ་ཞིག་མེད་ན་ཨ་ནི་ཆོས་སུ་འགྲོ་གི་ཡོད་མ་རེད་ཡིན་ཙང་ཐོག་མར་ཀུན་སློང་ཡག་པོ་ཞིག་དགོས་པ་ཡིན་པ་དེ་འདྲ་ཡིན་པ་རེད། ཡང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་སངས་རྒྱས་ཀྱི་གོ་འཕང་ཐོབ་བྱེད་ཀྱི་ལམ་ཉམས་སུ་ལེན་དགོས་པ་དང་ཐོབ་བྱེད་ཀྱི་ལམ་ཉམས་སུ་ལེན་པ་ལ་ཐོག་མར་ཤེས་དགོས་པ་དང་དེ་ནི་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་རིམ་བཞིན་སྔོན་དུ་འགྲོ་དགོས་པར་གསུངས་གནང་སོང། བྱང་ཆུབ་ལམ་གྱི་རིམ་པའི་བརྗོད་བྱ་ཐམས་ཅད་མ་ཚང་བ་མེད་པ། ཉམས་མགུར་གྱི་ཚུལ་དུ་བསྡུས་པ་གི། ལམ་རིམ་ཉམས་མགུར་གྱི། ཁྲིད་ལུང་མདོར་བསྡུས་ཙམ་ཞིག་ཉན་པའི། ཀུན་སློང་ཀུན་སྤྱོད་ཀྱི་རིམ་པ་ན་རིམ་པ་བཞིན་དུ་གསལ་བཏབ་སྟེ་གསན་པར་བྱ། ཡང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་མུ་མཐུད་བཀའ་ཆོས་སྩལ་བའི་ནང། དལ་འབྱོར་མི་ལུས་ཐོབ་པར་ཤིན་ཏུ་དཀའ་བ་མ་ཟད་མི་ལུས་རིན་ཆེན་འདི་ནི་ཡིད་བཞིན་ནོར་བུ་ལས་ཀྱང་ལྷག། འོན་ཀྱང་ཧ་ཅང་གིས་འཇིག་སླ་བ་ཡོད་པར་བརྟེན་རྟག་ཏུ་དགེ་བའི་ལས་ལ་བརྩོན་དགོས་གལ་ཆེ་བ་དང། འཆི་བའི་རྗེས་སུ་སླར་ཡང་དལ་འབྱོར་མི་ལུས་རིན་ཆེན་ཐོབ་དགོས་ན་ད་ལྟ་ནས་ཚུལ་ཁྲིམས་རྣམ་པར་དག་པར་བསྲུང་དགོས་གལ་ཆེ་ཞེས་བཀའ་གནང་སོང། དོན་གྱིས་ལུས་རྟེན་བཟང་པོ་ཅིག་ཐོབ་པ་ལ་ཡང་ཚུལ་ཁྲིམས་རྣམ་པར་དག་པར་བསྲུང་དགོས་པ་རེད། ད་ང་རང་གིས་དམ་བདག་གིས་ཐོབ་པའི་དལ་འབྱོར་གྱི་རྟེན་བཟང་དམ་བཅའ་གྱི་ཐོབ་པ་ལ་ཚུལ་ཁྲིམས་རྣམ་པར་དག་པས་གཞི་བཟུང། སྨོན་ལམ་དྲི་མ་མེད་པས་མཚམས་སྦྱར། ཨ་ནི་སྦྱིན་སོགས་ཕར་ཕྱིན་དྲུག་གིས་གྲོགས་བར་བྱ་བ་དེ་འདྲ་ཞིག་ཡོད་རེད། རྒྱུ་དེ་མ་ཚང་ན་ཨ་ནི་ད་དུང
རྒྱུ་མེད་ན་འབྲས་བུ་ཨ་ནི་དེ་འདྲའི་རྟེན་ཐོབ་པ་ཡོང་ཆོག་གི་མ་རེད་བ། གཞི་རྩའི་ཆ་ནས་ཐེངས་འདིའི་བཀའ་ཆོས་དེ་བཞིན་ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གསོལ་འདེབས་ཞུས་པ་བཞིན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆོས་འབྲེལ་སྩལ་གཏན་འཁེལ་ཡོད་ཀྱང་འདི་ཚེས་གཅིག་ཉིན་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་གིས་གསལ་བསྒྲགས་བསྐྱངས་པའི་ནང་མགོན་པོ་གང་ཉིད་མཆོག་ནས་མགུལ་ཆམ་བཞེས་པར་བརྟེན་སྐུ་ཡི་བླ་སྨན་པ་རྣམས་དང་འབྲེལ་ཡོད་ལས་ཀྱི་སྣེ་མོ་བ་ཚོས་སྐུ་ངལ་གསོ་གལ་ཆེ་བའི་དགོངས་འཆར་དང་གསོལ་འདེབས་ཞུས་པ་ལྟར་བཀའ་བཞེས་བཟང་པོ་ཐོབ་པར་བརྟེན་ཐའེ་ཝན་གསུང་ཆོས་ཉིན་དང་པོ་དང་ཉིན་གཉིས་པ་ནི་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་གནང་གཏན་འཁེལ་ཡོད་པ་ཡོངས་ཁྱབ་གསལ་བསྒྲགས་སྤེལ་ཡོད་པ་རེད། ད་རེས་ཀྱི་གསུང་ཆོས་ལ་ཐའེ་ཝན་ནས་དད་ལྡན་ཆོས་ཞུ་བ་ཆིག་སྟོང་ལྷག་ཆེད་ཕེབས་གནང་འདུག་ཅིང་གསུང་ཆོས་གོ་སྒྲིག་ཚོགས་ཆུང་གི་ཚོགས་གཙོ་ཧུའུ་ལགས་ཀྱིས། Almost thirty years ago. འདས་པའི་ལོ་ངོ་བཅུ་ཕྲག་གསུམ་ཙམ་ནས་ང་ཚོ་བཞུགས་སྒར་རྡ་རམ་ས་ལར་ཡོང་སྟེ ྋགོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་ཆོས་ཞུ་གི་ཡོད། དེ་རིང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གི་དྲུང་ནས་བཀའ་ཆོས་ཞུ་རྒྱུ་ཡི་སྐལ་བཟང་གི་གོ་སྐབས་ཐོབ་བྱུང་ལ་ཁོང་གིས་ང་ཚོའི་མི་ལུས་རིན་ཆེན་དེ་གལ་ཆེན་པོ་ཇི་ལྟར་ཡིན་མིན་གསུངས་སོང་བས་སེམས་ལ་ཟུག་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་སྐབས་དེར་དད་ལྡན་ཆོས་ཞུ་བ་ཨེ་ལེན་ལགས་ཀྱིས། རྡ་རམ་ས་ལར་འབྱོར་བར་དགའ་ཚོར་ཆེན་པོ་བྱུང། འོན་ཀྱང་ཁ་སང ྋགོང་ས་ཏཱ་ལའི་བླ་མ་མཆོག་ནས་མགུལ་ཆམ་བཞེས་པའི་གནས་ཚུལ་ཐོན་པའི་སྐབས་ང་དང་ངའི་སྤུན་གྲོགས་ཚོ་བློ་མ་བདེ་བ་བྱུང་སོང། ངས་མགྱོགས་མྱུར་གང་ཉིད་མཆོག་གི་སྐུ་ཡི་འཕྲོད་བཞེས་གསལ་དྭངས་ཡོང་སྟེ་གསེར་ཞལ་དངོས་སུ་མཇལ་རྒྱུ་དང་སྐུ་ཚེ་ཡུན་རིང་བརྟན་པའི་སྨོན་འདུན་ཞུ་རྒྱུ་ཡིན་ཞེས་གསུངས་བྱུང། ཡང་ཐའེ་ཝན་ནས་ཡིན་པའི་ཆོས་ཞུ་བ་སུའུ་ཇུང་ལགས་ཀྱིས། I'm very glad to be here. ང་འདིར་དངོས་སུ་བཅར་ཐུབ་པར་ཧ་ཅང་གི་དགའ་ཚོར་བྱུང། ད་རེས་གནས་རྩ་ཆེན་པོ་འདིར་དགའ་ལྡན་ཁྲི་རིན་པོ་ཆེའི་དྲུང་ནས་བཀའ་ཆོས་ཞུ་རྒྱུ་བྱུང་བ་ནི་སངས་རྒྱས་དངོས་ཀྱི་གསུང་བྱོན་པ་ལྟ་བུ་མྱོང་ཚོར་བྱུང་ཞེས་འགྲེལ་བརྗོད་གནང་བྱུང། གཞན་ཡང་ད་རེས་ཆོས་འབྲེལ་དེ་བཞིན་འདི་ཚེས་གཉིས་ནས་བཞི་བར་ཉིན་གྲངས་གསུམ་རིང་ཡིན་པ་དང་ཉིན་མཐའ་མར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱན་རས་གཟིགས་ཀྱི་བཀའ་དབང་སྩལ་རྒྱུ་ཡིན་པ་མཛད་འཆར་བསྒྲིགས་འདུག་པ་མ་ཟད། དད་ལྡན་ཆོས་ཞུ་བ་ཚོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསེར་ཞལ་མཇལ་ཏེ་བཀའ་དབང་ཐོབ་པའི་གསོལ་བ་སྨོན་ལམ་བཏབ་མུས་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ད་ལྟ་ཞིག་མུ་མཐུད་བྱས་དགའ་ལྡན་ཁྲི་རིན་པོ་ཆེ་ནས་ད་ཆོས་འབྲེལ་གནང་པའི་སྐབས་ལ་ཉིན་གཉིས་པ་ཡིན་ནའི་མུ་མཐུད་ད་བློ་སྦྱོང་སོགས་འདུག་ཟེར་གནང་ཡོད་དུས་འདིའི་སྐོར་ལ་ཡང་ང་ཚོའི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་པའི་གནས་ཚུལ་གཅིག་ཡོད། ཁྲི་རིན་པོ་ཆེས་ལམ་རིམ་བསྡུས་དོན་དང་བློ་སྦྱོང་ཚིག་བརྒྱད་མ། བློ་སྦྱོང་དོན་བདུན་མ་བཅས་ཀྱི་བཀའ་ཆོས་སྤྱི་ཟླ་བཅུ་པ་གི་ཚེས་པ་གསུམ་གྱི་ཉི་མ་མཇུག་གྲུབ་པ་དང་ཆབས་ཅིག། རྒྱ་རིགས་ཆོས་གྲོགས་ཚོས་གོང་ས་མཆོག་གི་ནམ་རྒྱུན་ལམ་སྟོན་ཕེབས་པ་གཞིར་བཟུང།

དེ་དག་གི་དོན་དག་དེ་ཤེས་པ་བྱས་ནས་ཨ་ནེ་འདྲིས་ནས་ཨ་ནེ་ཉམས་སུ་ལེན་པ་གནང་ཡག་དེ་མུ་ཏིག་གལ་ཆེན་པོ་རེད། གཞན་ཡང་འཇམ་མགོན་རྒྱལ་བའི་གདུང་འཚོབ་དགེ་ལྡན་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ནས། རྒྱ་རིགས་ཆོས་ཞུ་བ་ཚོར་བློ་སྦྱོང་ཚིགས་བརྒྱད་མ་ལྟ་བུར་ཚིག་མང་པོ་མེད་པས། བློ་ཐོག་ཏུ་བཟུང་ནས་ཚིག་དོན་ལ་བསམ་བློ་བཏང་ཐུབ་ན། སོ་སོའི་ཉིན་རེའི་འཚོ་བའི་ནང་སེམས་ལ་འགྱུར་བ་འགྲོ་རྒྱུར་ཕན་ཆེན་ཡོད་པ་བཀའ་གནང་གི་འདུག།

གསུང་ཆོས་འདི་ལ་བཅར་མཁན་ཐའེ་ཝན་གྱི་ཆོས་ཞུ་བ་ལི་ཚའེ་ཆིས་ལགས་ནས། ཁྲི་རིན་པོ་ཆེའི་གསུང་ཆོས་ལ་ཉན་ཏེ་མོ་རང་སེམས་འགུལ་ཆེན་པོ་ཐེབས་པ་གི་སྐོར་འགྲེལ་བརྗོད་གནང་རྒྱུར། ཁྲི་རིན་པོ་ཆེའི་གསུང་ཆོས་ལ་ཉན་ནས་སེམས་འགུལ་ཧ་ཅང་ཆེན་པོ་ཐེབས་པ་མ་ཟད། ས་ཆ་འདི་ནས་ཁྱད་པར་ཅན་དང་བྱིན་རླབས་ཀྱི་ཚོར་བ་ཤུགས་ཆེ་ཡོང་བར་བརྟེན། ང་ལ་རང་དབང་མེད་པར་མིག་ཆུ་ཤོར་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་སོང། ཡང་སིང་ག་པོར་གྱི་རྒྱ་རིགས་ཆོས་ཞུ་བ་ཇོར་ཇི་ཆང་ལགས་ནས།

ཁྲི་རིན་པོ་ཆེའི་བཀའ་ཆོས་ལ་ཉན་ནས་སོ་སོའི་ཕ་ཡུལ་དུ་ལོག་པ་གི་ལམ་སྐབས་སུ་བསྐྱར་དུ་བསམ་བློ་མང་ཙམ་བཏང་ན། སེམས་མི་སྐྱིད་པ་གི་ཉོན་མོངས་གི་བློ་ངན་སྣ་ཚོགས་ཇེ་ཉུང་དུ་འགྲོ་བ་དང། སེམས་ནང་གནོན་ཤུགས་མང་པོ་ཇེ་ཆུང་དུ་འགྲོ་བ་མ་ཟད། གསུང་ཆོས་གི་ཉིན་རེ་བཞིན་སེམས་ཁམས་ཧ་ཅང་སྐྱིད་པོ་ཡོང་གི་འདུག་པས། སོ་སོའི་མི་ཚེའི་བདེ་སྐྱིད་ལ་ཕན་ཐོགས་ཆེན་པོ་འབྱུང་ངེས་རེད་སྙམ་ཞེས་འགྲེལ་བརྗོད་གནང་སོང། རྒྱ་གར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན། ལོངས་ད་ད་ལྟ་ཡང་ང་ཚོ་དུས་ཚོད་ཀྱི་རྐྱེན་པས་ནི་དེ་རིང་གི་ལེ་ཚན་འདི་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་མཚམས་འདི་གར་བཞག་གི་ཡིན། རྣམ་པ་ཚོས་དེ་རིང་གི་གཏམ་གླེང་གི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ། རི་ལུང་ན་མང་པོ་བསྒྲིམས་ཤིང་བསྒྲིམས་བཞིན་ཡོད།